ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། WWW།

ཕྱོགས་མང་པོའི་ཐོག་ལ་རླབས་ཆེན་གྱི་མཛད་རྗེས་ཡོད་པའི་ཕུལ་བྱུང་མི་སྣ་ངོ་སྤྲོད་ཞུ་རྒྱུ་ནས་དེ་རིང་ང་ཚོས་ངོ་སྤྲོད་ཞུ་ཡག་གི་མི་སྣ་དེ་ཡིན་པས་ན་མ་གཅིག་ལབ་ཀྱི་སྒྲོན་མའི་སྐུ་ཚེའི་ལོ་རྒྱུས་དེ་གའི་ནི་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞུ་གི་ཡིན་ད་ཡང་ང་ཚོས་སྔར་རྒྱུན་གཞིར་བཟུང་བྱས་བྱས་ལེ་ཚན་ནང་ལོགས་ལ་ཡིན་པས་ན་བཞུགས་སྒར། ཀིརྟི་བྱེས་པ་གྲྭ་ཚང་གི་ཆེས་མཐོའི་བོད་ཀྱི་རིག་གནས་སློབ་གཉེར་ཁང་གི་རིག་གནས་སློབ་དཔོན་ཆེན་མོ་རྒན་རེ་མདོ་སེང་གེ་ལགས་གདན་འདྲེན་ཞུས་ཡོད། རྒན་ལགས་ཡིན་པས་ན་དམིགས་བསལ་བོད་ཀྱི་ལོ་རྒྱུས་དང་ཨ་ནི་གྲགས་ཅན་གྱི་མི་སྣ་ཁག་མང་པོ་ཅིག་གི་ཐོག་ལ་ཞིབ་འཇུག་གནང་པའི་ཐོག་ནས་རྒན་ལགས་ཀྱི་ནི་ཕྱོགས་བསྒྲིགས་ཀྱི་རྩོམ་ཡིག་ཁག་མང་པོ་ཅིག་འདུག་ཟེར་བཏོན་གནང་ཡོད་ལ་ད་རིང་ང་ཚོའི་ལེ་ཚན་ནང་ལོགས་ལ་རྒན་རེ་མདོ་སེང་གེ་ལགས་བསྐྱར་དུ་ཕེབས་པར་རྒན་ལགས་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་སྒྲོལ་དཀར་ལགས་བཀྲ་ཤིས་བདེ་ལེགས། ལོའོ། གོང་ལ་ནས་ངོ་སྤྲོད་ཞུས་པ་ནང་བཞིན་གྱིས་ད་ད་རིང་གི་བརྗོད་གཞི་དེའི་ནང་ལོགས་ལ་ངོ་སྤྲོད་ཞུ་བ་རྫོགས་དེ་ཡིན་པས་ན་ཞི་བྱེད་དང། རྫོགས་ཆེན། གི་ད་ཕྱག་ཆེན་སོགས་ནི་ད་གསན་བསམ་གནང་བྱས་རྗེས་ད་ང་རང་ཚོ་ནི་བོད་གངས་ཅན་ལྗོངས་ལ་ཞི་བྱེད་གཅོད་ཀྱི་བསྟན་པའི་ནི་བདག་པོར་གྱུར་པའི་གཅོད་ཀྱི་གཞུང་ལུགས་ཁག་ད་མང་པོ་ཅིག་གི་འདུག་ཟེར་གནང་ཡོད་རེད་ལ། དེ་དག་གི་ཐོག་ནས་མཁས་གྲུབ་གཉིས་ལྡན་གྱི་བུད་མེད་ད་མ་གཅིག་ལབ་ཀྱི་སྒྲོན་མའི་སྐུ་ཚེའི་མཛད་རྗེས་དེ་དག་ངོ་སྤྲོད་ཞུ་གི་ཡིན། བྱས་ཙང་ང་ཚོས་ཡང་སྔར་རྒྱུན་གཞིར་བཟུང་བྱས་རྗེས། ནི་ལེ་ཚན་ནང་ལོགས་ལ་ད་བོད་ཀྱི་གྲགས་ཅན་མི་སྣ་ངོ་སྤྲོད་ཞུས་པའི་སྐབས་ལ་ཡིན་པས་ན། མི་སྣ་དེའི་འཁྲུངས་ཡུལ་འཁྲུངས་ཚེས་ལ་སོགས་པ་དེ་དག་གི་ཐོག་ནས་འདུག་ངོ་སྤྲོད་ཞུ་གི་ཡོད་དུས། ཨ་ནི་མ་གཅིག་ལབ་ཀྱི་སྒྲོན་མ་དེ་ཡིན་པས་ན་ང་ཚོ་བོད་ཀྱི་ལྷོ་ཁ་ཁུལ་ལ་འཁྲུངས་པ་དང་ཡིན་ནའི་ཁོ་རང་གི་ད་འཁྲུངས་དུས་ཀྱི་ལོ་ཚིགས་འདི་མ་འདྲ་ཨ་ནི་ཁག་འགའ་ཤས་ཅིག་ཡོང་གི་ད་རྒན་ལགས་ཀྱི་ཉམས་ཞིབ་གནང་པའི་བརྒྱུད་རིམ་ནང་ལོགས་ལ་ཁ་གསལ་ར་ཅིག་དང་བརྟན་པོ་ར་དེ་ག་གི་ཆ་གནང་གི་ཡོད་ན་དེའི་ནང་ལོགས་ལ་ཡང་འཁྲུངས་ཚེས་ཀྱི་ལོ་ཚིགས་ཁག་འགའ་ཤས་ཡོད་དུས་གཅིག་སྟོང་བརྒྱ་མེད་སུམ་ཅུ་སོ་གཅིག་ལོར་ལ་འཁྲུངས་པ་བྱས་རྗེས་གཅིག་ཡོང་གི་ལ་ཡང་དེ་ག་ནང་བཞིན་གྱིས་གཅིག་སྟོང་བརྒྱ་དང་བཅུ་མེད་གསུམ་ལོར་ལ་འཁྲུངས་པ་ཞུ་ཡག་དེ་འདྲའི་གི་ད་ལོ་ཚིགས་ཁག་མ་འདྲ་ཡང་མང་པོ་གཅིག་གི་ཡོང་གི་བྱས་ཙང་དེ་གའི་གི་ཐོག་ནས་རྒན་ལགས་གི་ཡང་ང་ཚོ་གཅིག་གི་ལོ་ཚིགས་གཏན་འཁེལ་ར་ག་རེ་ཟིན་ཡོད་ན་དེ་གཅིག་ངོ་སྤྲོད་གནང་ན་ད་ཁོ་རང་ཆུང་དུས་ནས་ཡིན་པས་ན་འཚར་ལོངས་གནང་སའི་ཁྱིམ་ཚང་གི་གནས་སྟངས་དང་ཡབ་ཡུམ་གྱི་གནས་སྟངས་རེད་མ་གཅིག་ལབ་སྒྲོན་གྱི་ལོ་རྒྱུས་འདུག་ཟེར་བྱས་པའི་སྐབས་ལ་ཡིན་པས་ན་ཆུང་དུས་ནས་ཁོ་རང་བློ་བཟང་པོ་ཞེ་དྲག་ཅིག་གི་ཡོད་པ་འདི་གསུངས་བཞག་ལ་དེ་གའི་གི་ཐོག་ནས་ད་ཁོ་རང་ཅིག་གི་བོད་པའི་ཡང་ཕྲུ་གུ་གཞན་དག་དང་མ་འདྲ་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་ལྡན་པ་ཅིག་དང་རིག་པ་རྣོ་བ། དགུང་ལོ་ལྔ་ལ་ཕེབས་པའི་སྐབས་ལ་འབྲི་ཀློག་དབུ་བཙུགས་གནང་བ་ཟེར་བྱས་འདུག་དེ་གའི་གི་ཐོག་ནས་ད་གསན་བསམ་དབུ་བཙུགས་གནང་པའི་ཅིག་གི་སྐབས་དེ་དུས་ཀྱི་གནས་སྟངས་རེད་དེ་ནང་བཞིན་ཡང་ཁོ་རང་ལ་ཕ་མས་གསོལ་བའི་མཚན་དེ་ག་རེ་བྱེད་གི་ན་ད་ད་ལྟ་དམིགས་བསལ་ཡང་དེ་གི་ཤེས་རབ་སྒྲོན་མེ་ཞེས་བྱས་ཞུ་གི་ཡོད་རེད་དེ་གས་ཀྱི་ཐོག་ལ་ཡང་མཚན་དེ་ཡི་ཐོག་དང་དེ་གི་ནས་ཆེ་ཆེ་རྒན་ལགས་ཀྱིས་ང་ཚོ་ཡང་ངོ་སྤྲོད་གནང་རོགས་གནང། ལགས་ལ་སོགས་ལ་འདྲ་བ་ལ་ད་ནང་ད་གོང་དུ་དྲི་བ་ལ་སོང་བ་ནང་བཞིན་གྱི་རྩ་བའི་དེ་རིང་གི་ད་རྒྱུ་གཅིག་དེ་མ་གཅིག་ལབ་སྒྲོན་ཡིན་ད་ཡོངས་གྲགས་གི་མ་གཅིག་ལབ་ཀྱི་སྒྲོན་མེ་ཟེར་གོང་དགོས་ཀྱི་ད་མ་གཅིག་ལབ་ཀྱི་སྒྲོན་མེ་ནི་རྩ་བའི་བོད་པའི་ལོ་རྒྱུས་དང་ནི་ད་དེ་ཆོས་ལུགས་རེད་ཡིན་དེ་ནི་ཆོས་ལུགས་ལུགས་ད།

ཝང་ཅི་ཅི་ངི་སི་ནང་འདྲ་ཁོ་སྤུན་ནི་ཡོད་དེ་ཁན་ད་ཏི་ཅིག་ཡིན་པ་དང་ད་ཡུམ་དེ་ཡང་ན་ང་མོ་ཁོ་ད་ཁྱིམ་ཚང་ཡོང་ཁུངས་ཏི་ཙི་མ་འདྲ་བ་འདྲ་བོ་ཅིག་ད་གང་ལྟར་ཀྱང་ད་ཏི་གྲོང་ཡིག་ཁྱིམ་ཚང་གི་གནས་སྟངས་དེ་དཀྱུས་མ་དཀྱུས་མ་མ་ཡིན་པ་རྩ་བའི་ད་གྲོང་པ་གྲོང་གསེབ་ཅིག་ཡིན་པ་གང་ཞིག་ལ་ཡང་དཔལ་འབྱོར་དང་དེ་ནས་ཁོ་ད་གནས་སྟངས་དུ་ཟུ་དང་ནི་སྐྱེ་བ་ནི་ཧ་ཅང་གི་དཀྱུས་མ་དེ་ནི་མ་ཡིན་པའི་བཟོ་འདྲ་བ་ཅིག་ཡོང་གི་འདུག་དེ་གཅིག་རེད།

ད་མོ་རང་གི་ས་ལ་བཞག་ནས་ཁྱེད་ཅག་སྐྱེ་བ་ཡིན་ན་ཉན་མཁན་གཅིག་གི་ཉན་བདེ་བོ་དང་དེ་ནས་གོ་བརྡ་འཕྲོད་བདེ་བོ་འདྲ་ཅི་ཡིན་དེ་དུ་མོ་མ་ཡིན་པའི་གནས་སྟངས་དེ་ཕྱི་ར་ལངས་མ་དགོས་པ་བྱས་གཙོ་བོ་དུ་མོ་བའི་སྣང་ཚུལ་མིག་གི་ལོ་རྒྱུས་རང་གི་ས་ལ་བཞག་ནས་བཤད་བདེ་བ་ཡིན་དེ་ད་ལྟ་གནས་སྟངས་ཡག་པས་ན་མོ་རང་གི་ལོ་རྒྱུས་ས་ལ་བཞག་ནས་བཤད་པ་ཡིན་ན་ད་དཔེ་དེ་ཞེ་པོ་མ་འདྲ་བ་འདྲ་བོ་ཅིག་ད་དཔེ་ན་ད་སྐུ་ན་ཆུང་དུས་དགུང་ལོ་གསུམ་བཞི་ད་དེ་དེ་སྐུ་ན་ཆུང་དུས་ནས་བཟུང་སྟེ། གཞན་གྱི་ད་བསླབ་པ་ལ་མ་ལྟོས་པ་རང་བཞིན་གྱི་ད་མ་ཎི་ཡིག་དྲུག་ད་བགྲང་མཁན་འདྲ་བོ་འདི་ནི་ལྷ་དང་བླ་མ་ལ་དད་པ་དང་དེ་འདྲས་ཀྱིས་ཏེ་ཤ་མཐར་ཐུག་འདི་དེ་འདྲས་བྱེད་ངེས།

ལྷག་པར་དུ། ད་དེ་སྔ་གི་ལོ་རྒྱུས་ནས་བལྟས་ན་འདྲ་སྤྱི་ཚོགས་རང་གི་འཚོ་བའི་ནས་བལྟས་ན་འདྲ་རིག་གཞུང་ལྟ་སྲོལ་གོམས་གཤིས་ཟེར་ན་འདྲ་ལྷག་པར་དུ་བུད་མེད་རིགས་དེ་ལ་སློབ་སྦྱོང་བྱེད་ཡག་གི་གོ་སྐབས་ཏིག་ཙི་དཀོན་པོ་ལོས་རེད་དེ་ཡིན་ན་ཡང་ད་མ་གཅིག་ལབ་ཀྱི་སྒྲོན་མེ་མོ་རང་གི་ད་སྐུ་ན་ཆུང་དུས་ནས་མོ་རང་གི་དོ་སྣང་དང་མོ་རང་དོ་སྣང་ཚོར་ཡོད་བ་ཙམ་མ་ཡིན་པར་མོ་རང་གི་ཨ་མ་གིས་ད་ཁོ་རང་ཚོའི་མཆོད་གནས་ཟེར་ན་ང་ཚོ་ཡིན་ན་ད་ཨ་མཆོད་པ་ཟེར་ན་འདྲ་མཆོད་གནས་ད་རྗེས་གཏོང་བ་དང་དེ་འདྲའི་སློབ་གཉེར་དེ་འདྲའི་བྱས་ཡོད་ཟེར་དུས་འདི་ནས

འདི་ད་མ་འདྲ་བ་རེད་གཅིག་དེ་ད་སྐུ་ན་ཆུང་དུས་ནས་ཀྱི་གནས་ཚུལ་ག་རེ་ཡིན་ན་ཆ་ཚང་ང་ཚོ་ད་ཡིད་ཀྱིས་སྐྱོང་བ་མ་ཡིན་པ་ཕྱི་ནང་གནས་ཚུལ་བཟང་ངན་ད་ད་ག་འདྲ་ཡིན་ན་ཆ་ཚང་ལ་དོ་སྣང་གནང་མཁན་གཅིག་དང་དོ་སྣང་གནང་བ་ཙམ་མིན་པ་ཆ་ཚང་གྱི་མཁྱེན་ཐུབ་མཁན་དང་རྟོགས་ཐུབ་མཁན་གཅིག་ཡིན་པ་ཡིན་དུས་ད་ཁོ་རང་ཚོ་མཆོད་གནས་དེ་དེ་མིན་ལ་ད་ཁྱོད་དངོས་གནས་དྲང་གནས་ཁྱོད་ཀྱི་ལྷན་སྐྱེས་ཀྱི་ཤེས་རབ་དེ་མེ་འབར་བ་ནང་བཞིན་རེད་ཟེར་ནས་དེ་ནས་ཤེས་རབ་སྒྲོན་མེ་ཟེར་ནས་མཚན་དེ་ནས་བཏགས་འདུག་བ་དེ་དང་པོ་གི་མཚན་དེ། དེ་གོང་ལྟར་ལ་བར་གྱི་མཚན་མེད་བས་ནས་དེ་མ་བྲིས་བས་ནས་གང་ལྟར་ཀྱང། ད་ཤེས་རབ་སྒྲོན་མེའི་ཐ་མ་གཅིག་ལབ་སྒྲོན་ཟེར་ད་སྒྲོན་ཟེར་ཏེ། མཚན་དེ་ཚུལ་འདི་བྱ་བ་རེད། དེ་ནས་ཤེས་རབ་སྒྲོན་མེ་ཟེར་མཚན་དེ་དེ་རིགས་བཏགས་འདུག་བ། ད་དེ་དང་འབྲེལ་ནས་འགྲོ་དྲན་པའི་ཞུས་པ་ཡིན་ན་དཔེར་ན། ད་འདིའི་མཚན་གྱི་ཆ་ཤས་མ་འདྲ་བ་གཅིག་སྟེ། དེ་སྐུ་ན་ཆུང་དུས་ཀྱི་ཐེངས་དང་པོ་ད་ཕ་མས་གསོལ་བ་ཟེར་ན་འདྲ་ཁོང། མཚན་སྒྲོན་མེ་བཏགས་པ་གཅིག་གི་དུ་ཁོ་རང་ཚོའི་མཆོད་གནས་དེ་ཡིན་ཟེར་ཡོད་དེ། མཚན་གནང་བའི་སྐབས་ལ། ད་གཙོ་བོ་ཁོ་རང་གི་ཤེས་རབ་ཟེར་ན་འདྲ། ཨ་ནི་ཁོ་རང་རྣམ་དཔྱོད་ཀྱི་ཆ་ནས། ད་དངོས་གནས་དྲང་གནས་ནགས་ལ་མེ་མཆེད་པ་འདྲ་བོ་རེད་ཟེར་ནས་དེ་འདི་ལྟར་ཤེས་རབ་སྒྲོན་མེ་ཟེར་ནས་མཚན་དེ་གསོལ་བ་རེད་དེ་གཅིག་རེད། གཉིས་པ་དེ་ང་ཚོ། ལབ་ཀྱི་སྒྲོན་མེ་ཟེར་ལབ་ལབ་ཟེར་དེ་ཁོ་རང་ཚོ་ཕ་ཡུལ་གྱི་མིང་གཡེ་ལུང་གི་ཆ་ནས་བཏགས་ཡོང་གི་འདུག་གཡེ་ལུང་དེ་ལ། ལབ། དེ་ནས། ད་མ་ཅིག་ཟེར་དེ་ད་གཙོ་བོ་མོ་རང་གི་ད་སྐུ་ཚེ།

དུས་གསུམ་བདེ་ཡང་མཚན་ཐོག་ཐང་རིམ་པ་རིན་པོ་ཐེ་ཡིན་ས་རེད་བླངས་ལ་ན་སོང། ལོངས་ལོངས་སུ་ཞུས་ཙང་གི། སྐབས་དེ་དུས་ཡིན་པས་ན་ད་ཤེས་རབ་སྒྲོན་མེ་ཞེས་བྱའི་བཞུགས་ཡོད་རེད་ཁོ་རང་ནི་ད་ཡབ་ཡུམ་གྱི་སྐུ་མདུན་ནས་ད་འཚར་ལོངས་བྱེད་སའི་ཁྱིམ་ཚང་དེ་ཡིན་པས་ན་སྐབས་དེ་དུས་ཀྱི་གཅིག་གི་ཁྱིམ་ཚང་ཕལ་པའི་ཁྱིམ་ཚང་གཅིག་གི་ཆགས་ཀྱི་ཡོད་ས་མ་རེད་ཁོ་རང་སློབ་སྦྱོང་གི་གོ་སྐབས་ད་ཐོག་མར་ཁྲི་ལོ་ནས་བྱས་བྱས་དེ་འདྲ་ཅིག་སློབ་གསོ་གཅིག་གི་ཁྱིམ་ཚང་གི་ཐོག་ནས་བྱུང་ཡོད་རེད་ད་ཡིན་ནའི་ལས་ནི་ཁོ་རང་གི་ཡབ་ཡུམ་སྔ་རྗེས་དུ་དགོངས་པ་རྫོགས་པ་ད་དེ་འདྲ་ཀྱི་སྐུ་ངལ་འདི་དང་འདྲ་བའི་ད་སྐུ་ངལ་མང་པོ་ཅིག་འཕྲད་པའི་དབང་གིས་ཅིག་ནང་ཆོས་སློབ་གཉེར་ལ་ཐུགས་སྣང་བྱུང་པ་ཅིག་ཆགས་ཀྱི་ཡོད་ན་ག་འདྲ་ཡིན་ནའང་ཕ་དམ་པ་སངས་རྒྱས་དང་ད་མཇལ་བ་བྱེད་ཀྱི་ཡོད་དུས་དེ་གནས་སྟངས་ག་འདྲ་ཅིག་འོག་ནས་མཇལ་གནང་ཡོད་ན་སྐབས་དེ་དུས་ཕ་དམ་པ་སངས་རྒྱས་ཀྱི་གདམས་ངག་དང་ལུང་བསྟན་ཡང་ག་རེ་གནང་ཡོད་ན།
ལ། ད་རང་ད་དེའི་གནད་འགག་ནང་གཅིག་རེད་འདུག་ད་དེ། ཏི་ཀྲུང་ཧྭ་ལ་སོང་བ་ན་རྒྱ་གི་རྩ་བའི་མ་ཅིག་ལབ་ཀྱི་སྒྲོན་མ་ད་མོ་རང་གི་ཐེངས་དང་པོ་ད་ཁྱིམ་ཚང་ཟེར་ན་ད་འཁྲུངས་ཁྱིམ་གི་གནས་སྟངས་དེ་ད་དཔལ་འབྱོར་དང་འཚོ་བ་དང་གཅིག་ད་ནུས་བ་གང་ཅིག་དང་ནས་ད་ཧ་ཅང་གི་དཀྱུས་མ་དང་སྐྱོ་བོ་དེ་འདྲ་མ་ཡིན་པ་གཅིག་ད་ཕུན་སུམ་ཚོགས་པ་ཡག་ཐག་ཆོད་ནང་གཅིག་འདུག་དེ་ཡིན་ན་ཡང་ད་གློ་བུར་རྐྱེན་གཅིག་གིས་ད་ཡབ་ཡུམ་གཉིས་ཀ་གཅིག་དགོངས་པ་རྫོགས་འགྲོ་གི་འདུག་ད་དགུང་ན་གཞོན་དུས་ནས་བཟུང་ནས་ཡབ་ཡུམ་གཉིས་ཀ་དགོངས་པ་རྫོགས་འགྲོ་གི་འདུག་པ་གཅིག་ཡབ་ད་ཡུམ་དེ

ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་གི་རིམ་པ་དེ་ལ་བགྲོད་སྟངས་ཀྱི་རིམ་པ་སྟེ་ས་དང་པོ་ས་གཉིས་པ་ས་གསུམ་པ་བཅས་བགྲོད་སྟངས་དང་ད་དེ་ནས། ལམ་ད་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་ཚུལ་ནི་ཡང་དེ་སྟེ་བགྲོད་སྟངས་ཀྱི་རིམ་པ་དེ་དཔེར་ན་ང་ཚོ་ས་ཆ་གཅིག་ལ་ད་ས་ཆ་ནི་ངེས་མེད་ཅིག་ད་ནི་རྒྱུས་མེད་ཅིག་ལ་འགྲོ་དགོས་ཀྱི་ན་ཐེངས་དང་པོ་ས་ཁྲ་ལ་ལྟ་བ་ནང་བཞིན་གྱི། ད་དེ་ད་སངས་རྒྱས་ཀྱི་གོ་འཕང་ཟེར་ན་འདྲ་དེ་ལ་འགྲོ་ཡི་སྐབས་ལ་ཐེངས་དང་པོ་ས་ལམ་གྱི་རིམ་པ་དེ་ལ་སྦྱང་དགོས་པ་དེ་ཧ་ཅང་གི་གནད་འགག་ཆེན་པོ་ཡིན་ཏེ། གཙོ་བོ་ཕར་ཕྱིན་གྱི་གཞུང་ལ་བྱས་པའི་ས་དང་ལམ་གྱི་རིམ་པ་དེ་ལ་སྦྱོང་བ་ཆེས་ཆེན་པོ་ཞིབ་མོ་གནང་འདུག་སྐབས་འདིའི་ད་ལྟ། ད་ངས་གོང་དུ་ཞུས་པ་ནང་བཞིན་གྱི་ཡབ་ཡུམ་གཉིས་ཀ་དགོངས་པ་རྫོགས་ཚར་བའི་ད་ནི་དང་ཐིག་ཚུལ་སྐྱོ་བོ་འགྲོ་ཆགས་ཡོད་པ་རེད་དེ་ཡིན་ན་ཡང་དེ། ཀྱི་ཐུགས་ཆུང་ནས་མ་ཕྱིན་པ་ཞིག་མ་ཕྱིན་པ་ཙམ་དུ་མ་ཟད། དེ་འདྲའི་རྗེས་ཆོས་ལ་ཅིག་ཁ་ཕྱོགས་པ་དང་ཆོས་ལ་ཁ་ཕྱོགས་པ་ཙམ་མ་ཡིན་པར་ཆོས་ཀྱི་གནས་ལུགས་མཐར་ཐུག་པའི་གཞུང་གི་དོན་ཟབ་མོ་དེ་ལ་སྦྱོང་བ་ད་བྱེད་རྒྱུའི་དགོངས་པ་འཁྲུངས་བ་ཙམ་མ་ཡིན་པར་སྦྱོང་བ་བྱས་གཙོ་བོ་དགེ་བཤེས་ཨ་སྟོན་ཟེར་དེ་དང་ད་ནི་དེ་འདྲའི་ལ་སྦྱོང་བ་བྱས་པའི་ད་ལོ་རྒྱུས་གཅིག་འདུག་དེ་ཚོ་པའི་གནད་འགག་ཞིབ་མོ་ལོ་རྒྱུས་ཐོག་མ་དུ་དེ་གཅིག་རེད། དེ་ནས་གཞན་པ་གཅིག་སྟེ། ད་གཞན་པ་གཅིག་སྟེ་གོང་གི་ད་བླ་མ་སྐད་གྲགས་ཅན་གཅིག་སྟེ། ད་གྲྭ་པ་མངོན་ཤེས་ཅན་ཟེར་དེ། མ་གཅིག་ལབ་ཀྱི་སྒྲོན་མ་དེ་ལ་རྩ་བའི་བླ་མ་ད་གི་རྩ་བའི་བླ་མ་མང་པོ་རེད་དེ་ཡིན་ན་བླ་མ་གཙོ་བོ་གསུམ་དེ་ངས་ད་ལྟ་དྲན་པ་ཞིག་ན་གཅིག་སྟེ་འདི་ད་བླ་མ་གྲྭ་པ་མངོན་ཤེས་ཅན་འདི་ཡིན་ས་ཡོད་གཅིག་སྟེ། ད་སྐྱོ་སྟོན་པ་བླ་མ་བསོད་ནམས་ཟེར་དེ་ཡིན་ས་ཡོད་དེ་ནས་གཞན་པ་གཅིག་དེ། ད་ཕ་དམ་པ་སངས་རྒྱས་རེད་ད་འདི་གསུམ་ད་འདི་གསུམ་དེ། ད་མ་གཅིག་ལབ་ཀྱི་སྒྲོན་མ་གི་སྐུ་ཚེའི་ནང་གི་བླ་མ་མང་པོ་ཡོད་པའི་ནང་གི་གཙོ་བོ་དང། ད་སྐྱེ་བ་གཏན་གྱི་འདུན་མ་ཟེར་ན་འདྲ་དེ་ནས་ཚེ་འདིའི་གི་ཡང་སྐུ་ད་སྐྱེ་སྟངས་འདི་སྟངས་ཟེར་ན་ཆ་ཚང་གི་ལུང་བསྟན་དང་ད་ནི་བསླབ་བྱ་གནང་གི་དེ་འདྲ་ཅིག་རེད་འདུག་དེ་གཅིག་དེའི་རིམ་པ་ནང་དེ་གཅིག། གཉིས་པ་དེ་ལ་ད་མོ་རང་སྤུན་གཉིས་ཀ་སྐྱེས་དེ། དེ་ལ་གར་ས་སྐུ་གྲྭ་ཐང་ཟེར་གདན་ས་དེ་ལ་ཕེབས་དེ་ནས། དེ་བླ་མ་གྲྭ་པ་མངོན་ཤེས་ཅན་ཏི་ཀི་འདི་ལ་བི་ཏི་ཀི་འདི་ནི་ཆོས་མང་པོ་ཞུས་ཞུས་འདུག་ཨ་ཆོས་ཞུས། ཆོས་ཞུས་དེ་ནི་ཏི་འདི་ནི་ཆོས་དེ་མང་པོ་ཞུས་པ་རེད་ཏི་ཏི་ཞུ་དེ་ནི་བཞི་ནི་རེད་ཏི་དང་ཏ་འབྲེལ་ནས་ཐ་མ་ཏ་ཕ་དམ་པ་ད་སངས་རྒྱས་ཀི་སར་སེ་ན་ལ་ཕ་དམ་པ་སངས་རྒྱས་དང་ཏ་བཞི་ནི་ཏ་འབྲེལ་བ་བྱུང་བའི་གནས་ཚུལ་དེ་འདྲ་གཅིག་རེ་ཞིག་ད་དེ་ཀྱི་དེ་ད་གཅོད་ཀྱི་གདམས་པ་ཡང་ཞུས་ནས་དེ་འདྲ་བྱས་ནས་ད་གཅོད་ཀྱི་གདམས་པ་ཕྱིས་བརྒྱུད་རིམ་པ་ནང་དེ་བྱུང་བ་ནས་ལགས་ལགས། ལགས་སོ་བྱས་ཙང་ད་ཐོག་མར་ཁོ་རང་གི་ཕ་དམ་པ་སངས་རྒྱས་ད་མ་མཇལ་གོང་ལ་ཕ་དམ་པ་སངས་རྒྱས་ཀྱི་ནི་གཞུང་ལུགས་དེ་གས་ཡང་སློབ་སྦྱོང་གནང་བ་དང་དེའི་གནས་སྟངས་བཅས་འཆད་གི་ཡོད་རེད་ལགས་ད་ཡང་ཁོ་རང་གི་བླ་མ་བསྟེན་ས་གཅིག་དེ་ཡིན་པས་ན་སྐྱོ་སྟོན་པ་བསོད་ནམས་བླ་མ་ཞེས་བྱ་བ་ཞུ་གི་ཡོད་རེད་ཁོ་རང་མཇལ་བའི་རྗེས་ལ་ཨང་ཁོང་གི་སྐུ་མདུན་ནས་ད་གསུང་ཆོས་མང་པོ་གཅིག་གསན་ཡོད་རེད་ལགས་བླ་མས་ད་ད་ད་གསུང་ཡ་བྱས་པས་ན་བླ་མས་བདག་འཛིན་གྱི་མུན་པ་ཇི་ལྟར་འཇོམས་པའི་སྐོར་གྱི་གདམས་ངག་གོ་ཆོད་པ་གནང་བ་དེ་གས་ཡིན་པས་ན་ཨ་ནི་མ་གཅིག་ལབ་ཀྱི་སྒྲོན་མ་ད་གཅིག་གི་ཐུགས་ལ་ཉར་གནང་བར་བརྟེན་བྱས་ད་བཞུགས་སྒོའི་རྒྱུད་ལ་ཡིན་པས་ན་སྔར་མེད་པའི་རྟོགས་པ་ཁྱད་པར་ཅན་འཁྲུངས་པ་དེ། ག་རེ་འཁྲུངས་ཡོད་རེད་རྒན་ལགས་ལྷག་པར་དུ་ད་ཕ་དམ་པ་སངས་རྒྱས་ཀྱི་སྐུ་མདུན་ནས་ནི་གཅོད་ཀྱི་གཞུང་ལུགས་འདི་གས་ནི་ཚང་མ་ཅིག་སློབ་སྦྱོང་གནང་བ་དང་འདིའི་བརྒྱུད་རིམ་འདི་གས་ནི་ང་ཚོར་ཞིབ་ཕྲ་ཅིག་ངོ་སྤྲོད་གནང་རོགས་གནང། ལགས་ལགས་སོ་ད་ད་ད་སྒྲོལ་མ་ལགས་གསུངས་པ་ནང་བཞིན་ད་ད་འདི་ཡི་བླ་མ་གཉིས་པ་དེ་ད་བླ་མ་དམ་པ་སྐྱོ་སྟོན་པ་བསོད་ནམས་ད་གྲགས་པ་ཞེས་པའི་ཁོང་རེད་ད་སྐྱོ་སྟོན་པ་ནི་སྔ་མ་ནས་ད་ད་འདི་ཡི་ལོ་ཙཱ་བ་གོང་མ་བླ་མ་འདི་གཅིག་ཡོད་རེད་སྐྱོགས་སྟོན་ལོ་ཙཱ་བ་རིན་ཆེན་བཀྲ་ཤིས་ཟེར་ནས་བླ་མ་གཅིག་ཡོད་ཕ་གཞིའི་གདུང་རྒྱུད་ཀྱིས་སྐྱོ་སྟོན་སྐྱོ་སྟོན་ཟེར་ཡོད་དེ།

ད་ནི་ག་རུ་ཆེས་གཅིག་སྟེ་ཏིང་ཀྱཱ་གྲངས་དེ་ཡང་ད་བླ་མ། ད་སྐྱོ་སྟོན་པ་བསོད་ནམས་གྲགས་པ་དེ་གྲ་ཐང་གི་གདན་ས་དེར་ཕེབས་ཡོད་སྐབས་བྱས་ནས་ད་མ་གཅིག་ལབ་སྒྲོན་གྱིས་བླ་མ་དེ་ལ་མཇལ་འདུག་མཇལ་བ་ཙམ་མིན་པར་དེ་ནི་ད་གོང་དུ་སྒྲོལ་མ་ལགས་གསུངས་པ་ནང་བཞིན་རྩ་བའི་ད་ཆོས་མང་པོ་དང་ལྷག་པར་དུ་བདག་འཛིན་གྱི་ད་འཆིང་བ་ནང་ད་བདག་འཛིན་གྱི་འཆིང་བ་ཞིག་བདུད་གཅོད་ད་གཅོད་པའི་ཐབས་ཟེར་ན་འདྲ་མན་ངག་ཟེར་ན་གདམས་ངག་དེ་གསན་འདུག

ད་སྦྱོང་བ་གཅིག་ཡོད་རེད་ཡིན་ནའང་རིགས་གཅིག་དེ་ད་རང་བྱུང་ལྷན་སྐྱེས་ཀྱི་ཤེས་རབ་འཁྲིད་པ་པོ་དང་དེ་ནས་གཞུག་གཞུང་གི་ད་གར་ས་ད་ཅི་ད་ཤེས་རབ་དང་ལྷག་པར་དུ་བླ་མ་དང་སློབ་མ་གི་ད་ཅི་ད་ཐུགས་བསྐྱེད་དེ་གསུངས་ན་འདྲ་རྟེན་འབྲེལ་འཛོམས་པའི་ད་ག་ནས་འཁྲིད་པ་པོ་ལ་བརྟེན་ནས་ལུགས་ལུགས་དུ་ལ་སློབ་མ་དང་བླ་མ་ཁྲིད་པའི་སྟོབས་ཀྱིས་སློབ་མ་རིགས་གཅིག་གི་རྒྱུད་ལ་ཅི་རྟོགས་པ་སད་ཡོང་བ་དེ་འདྲ་བྱེད་འདུག་ཡང་རིགས་གཅིག་གི་མི་ཚེ་ཁོ་རང་ལ་ཨ་ཅེ་དཀའ་ལས་བརྒྱབ་ནས། གོ་རྟོགས་པ་མ་བྱུང་བ་དེ། ད་སློབ་མ་བྱེ་བྲག་པ་རིགས་གཅིག་ལ་ཡང་གོ་བླ་མ་འཁྲིད་པ་པོ་དང་འཁྲིད་པའི་སྟོབས་ཀྱིས། སྐད་ཅིག་ཐང་ཅིག་ལ་ཡང་དེ་འདྲའི་རྟོགས་པ་སད་ཡོང་བ་དེ་འདྲའི་ཅན་ཡོང་འགྲོ་བ་དུས་ཚོད་ཡང་གང་ལྟར་ཀྱང། དེ་ལྟར་གནས་ཚུལ་ནོར་གཅིག་དེ་རེད། དེ་ནས་གཞན་པ་དེ། ཀྱི་ཕ་དམ་པ་སངས་རྒྱས་མ་མཇལ་བའི་གོང་ནས། ད་བླ་མ་དམ་པ་སྐྱོ་སྟོན་པའི་མདུན་ནས་ཡང། ཀྱི་ཕ་དམ་པ་ནས་བརྒྱུད་པའི། གཅོད་ཀྱི་གདམས་པ་མང་པོ་ཞིག་ཞུས་འདུག་པ། ད་གཅོད་ཀྱི་གདམས་པ་གིས་མཚོན་པའི། ད་ཆོས་སྐོར་མང་པོ་ཞིག་ཞུས་འདུག་པ། ཞུས། དེ་ཞུས་པ་ལ་བརྟེན་ནས་ཡང། ད་དེ། དྲི་ཟ་མ་ཞུས་ན་ཟབ་མོ་སྟོང་གི་རྟོགས་པ་བྱུང་བ་མ་ཡིན་པ། དེ་ནས་ལུས་ངག་གི་སྟེང་ནས་བྱས་ན་ཡང་མཐུ་དང་རྫུ་འཕྲུལ་ཁྱད་པར་བ་དཔེར་ན། བྱང་དུ་གཟུགས་ཀྱི། ད་གཟུགས་ཅན་གྱི་བྱང་དུ་གཟུགས་ཡང་ཐོགས་མེད། ཟང་ཐལ་ནས་ཕར་འགྲོ་འགྲོ་བས། ཨོ་དེ་འདྲའི་མཐུ་དང་རྫུ་འཕྲུལ་ཁྱད་པར་བ་མང་པོ། འཁྲུངས་ཡོད་བ་རེད་ཟེར་ནས་དེ་འདྲའི་གནས་ཚུལ་གཅིག་འདུག་ད་འདི་ལོ་ཆ་ཚང་བ་གཅིག་མ་འདྲ་བ་འདྲ་ཞིག། ད་དེ་ནང་གནས་སྐབས་གཅིག་དེ་ཀུན་ཏུ་རང་ག་ལ་སོང་སོང་ད་གཞན་པ་གཅིག་དེ། ད་ཁོང་སྐུ་ཚེ་ཁྲོ་བོ་བླ་མ་གསུམ་པ་ཕ་དམ་པ་སངས་རྒྱས། ད་རྒྱ་གར་གི། ད་དེའི་སྒར་དམ་པ་སངས་རྒྱས་དང་མཇལ་བ་རེད། ད་དམ་པ་སངས་རྒྱས་དང་མ་མཇལ་བའི་གོང་ནས་བླ་མ་འགའ་ཞིག་མཇལ་ནས་དེ་རེ་རེ་བཞིན་མ་དགོས་པར་བྱས། ད་ཕ་དམ་པ་སངས་རྒྱས་དང་མཇལ་བ་རེད་ཕ་དམ་པ་སངས་རྒྱས་དང་མཇལ་ནས་ཕ་དམ་པ་སངས་རྒྱས་འདི་ནས་གཞི་ནས། ད་གཅོད་ལུགས་དང་འབྲེལ་བའི་གི་གདམས་ངག་མང་པོ་ཅིག་ཞུས་བ་རེད། ད་དེ་ཕ་དམ་པ་སངས་རྒྱས་མཇལ་བྱེད་སྐབས་དེ་སྔའི་གོང་དུ་ཞུས་ཁྱེད་རང་དེ་ཕ་དམ་པ་སངས་རྒྱས་ཕ་དམ་པ་སངས་རྒྱས་དེ་བོད་ལ་ཐེངས་མ་མང་པོ་ཕེབས་པ་རེད་ཕེབས་པའི།

རྩ་བའི་ད་ཕ་དམ་པ་དེ་བོད་ལ་དཔེ་བཀའ་དྲིན་ཆེན་པོ། པོ་ལ་པའི་དགའ་སྤྲིན་ཆེན་པོ་པོ་ལ་ད་སངས་རྒྱས་ཀྱི་བསྟན་པ་སྤེལ་མཁན་རེད་དེ་ནས་བོད་རྐྱང་པ་མ་ཡིན་པ་རྒྱ་ནག་ཡུལ་ལ་ཕེབས་རྒྱ་ནག་ཡུལ་ལ་ཡང་ཁོས་བསྟན་པ་དར་རྒྱས་བཏང་མཁན་དེ་ཅིག་བསྟན་དེ་ཅིག་ནི་ཁོ་རྒྱ་ནག་ཁོ་རང་ཚོ་ཡང་ཕ་དམ་པ་སངས་རྒྱས་དེ་ལ་ལྟ་སྟངས་མ་འདྲ་བ་འདྲ་གཅིག་ཡོད་ས་རེད། གང་ལྟར་ཀྱང་ཕ་དམ་པ་ཟེར་དེ་ད་གནད་འགག་ཆེན་པོ་རེད་ལ་དེ་ཡི་ད་གང་ལྟར་ཀྱང་ངེས་གཏན་ཞུ་དགོས་པའི་གཙོ་བོ་དེ་རེད་དེང་ད་བོད་ལ་ཐེངས་མ་མང་པོ་ཕེབས་པའི་ཐེངས་བཞི་བའི་སྐབས་དེ་ལ་ད་དེ་ཡི་ད་མ་གཅིག་ལབ་ཀྱི་སྒྲོན་མ་ཕ་དམ་པ་སངས་རྒྱས་དང་མཇལ་བ་དམ་པ་སངས་རྒྱས་དང་མཇལ་བའི་རྗེས་ནས

ཉམས་མྱོང་གསར་པའི་ཐོག་ནས་བྱུང་པ་ཅིག་རེད་ལ། མ་གཅིག་ལབ་སྒྲོན་གྱིས་ད་ལྟ་གསུང་ཡ་གཅིག་ནང་ལོགས་ལ་ཡིན་པས་ན། བོད་ཀྱི་དགེ་བཤེས་མང་པོ་དང་རྩོད་པ། བསྐྱོན་བྱས་བྱས། ཕམ་པར་མཛད་པའི་སྐོར་ཅིག་འདུག་ལ། དགུང་ལོ་སུམ་ཅུ་སོ་ལྔ་ཙམ་ལ་ཕེབས་པའི་སྐབས་ལ་བླ་མ་གྲྭ་པ་མངོན་ཤེས་ཅན་གྱི་མདུན་ནས་ད་སེམས་བསྐྱེད་ཀྱི་སྡོམ་པ་ཞུས་གནང་ཡ་དགེ་བསྙེན་གྱི་སྡོམ་པ་ཞུས་གནང་ཡ་དག་འདི་སྐད་ཅིག་བྱུང་གནང་ཡོད་རེད། འདིའི་བརྒྱུད་རིམ་འདི་གས་ཡང་གྱེན་ལ་ག་འདེད་བྱེད་ཀྱི་ཡོད་རེད།

ད་གཉིས་པ་དེ་གོང་དུ་རང་ག་ལ་སོང་ཡོད་འདི་རེད་ད། དེ་དགེ་བཤེས་མང་པོ་ཅིག་རྩོད་པ་གིས་ཕམ་པ་ཅིག་ཡིན་ཟེར་ཡ་དེ། དེ་ཡང་གནད་འགག་ནང་གཅིག་ཡིན་ཟེར་ནས་མ་གཅིག་ལོ་རྒྱུས་སྒྲོག་ན་ན་ལྷག་པར་དུ་བུད་མེད་ཀྱི་ལོ་རྒྱུས་ཀྱི་སྟེང་ལ་བྱས་པ་ཡིན་ན། དེ་གནད་འགག་ནང་ཞིག་ཆགས་ཟེར། ད་ང་ཚོ་འདི་ནས་རྩོད་པ་ཟེར་དུས་ཁྱེད་རང་ང་ཚོ་དེང་སང་གཅིག་ཁྱོད་ཕམ་དང་ང་རྒྱལ་ཟེར་དུས་རྩོད་པ་ནི་མ་ཡིན་པ་སྐབས་དེ་རྩོད་པ་ཟེར་དུས་གཙོ་བོ། ད་རྒྱུ་མཚན་དང་གནས་ལུགས་དཔང་པོ་བཞག་པའི་སྟེང་ནས་ལྟ་བ་དང་གྲུབ་མཐའ་གི་རྩོད་པ་དང། ད་བདེན་དོན་གི་རྩོད་པ་མ་གཏོགས་ཡང་ཁྱེད་རང་ང་ཚོ་འཇིག་རྟེན་ཕ་ཡུལ་རྩོད་པ་ནང་དེ་མ་རེད་ད། དེ་རྗེས་དེ། མ་གཅིག་ལབ་ཀྱི་སྒྲོན་མ་དེ་རྩ་བའི་ཁོང་རང་ཐུགས་ཀྱི་གཤིས་ཀ་གཅིག་ན།

རྒྱ་གར་གྱི་པཎྜི་ཏ་ད་ཐོད་པ་བྷ་དྲ་ཟེར་དེ་གཉིས་ད་གཉེན་སྒྲིག་བྱེད་པའི་ལོ་རྒྱུས་དེ་ཡང་གནད་འགག་ནང་གཅིག་ཡིན་གྱི་རེད་ད་དེ། ད་འདི་ལོ་རྒྱུས་ཁྱེད་རང་བུད་མེད་ཀྱི་ལོ་རྒྱུས་སྟེང་ནས་རེད་ལྷག་པར་དུ་ཆོས་ལུགས་ཀྱི་སྟེང་ནས་བྱས་པ་ཡིན་ན་ད་པཎྜི་ཏ་ཐོད་པ་ཀ་ཤ་ཐོད་པ་བྷ་དྲ་ཟེར་དེ་ཡི་ཐུན་མོང་མ་ཡིན་པའི་གི་རྟོགས་པ་རྒྱུད་ལ་མངའ་མཁན་གྱི་སྐྱེས་བུ་མ་འདྲ་བ་གཅིག་རེད་དེ་མ་གཅིག་ལབ་སྒྲོན་སྐྱེས་བུ་མ་འདྲ་བ་གཅིག་རེད་ཡིན་ན་ཁོང། འཇིག་རྟེན་མི་ལུགས་ཀྱི་སྟེང་ནས་བྱས་པ་ཡིན་ན། ད་གཉེན་སྒྲིག་ཟེར་ན་འདྲ། ད་འཇིག་རྟེན་མཐུན་འཇུག། ཀྱི། ད་མཉམ་པོ་བཞུགས་པ་བྱས་ཁོང་གཉིས་ལ་སྲས་སྲས་མོ་གསུམ་འཁྲུངས་འདུག་ཨ། བྱས་ཙང་ག་ད་སྲས་སྲས་མོ་གསུམ་ལོ། ད་ལྟ། ཅིག་གི་མ་གཅིག་ལབ་སྒྲོན་དེ་ཨ་ནི་སློབ་སྦྱོང་ན་ཨ་ནི་ཨ་འདས་ཀྱི་ཐོག་ནས་ཅིག་གི་དམིགས་བསལ་གི་བུད་མེད་ཅིག་མ་རེད་ང་རང་ཚོའི་ད་ད་ལྟའི་སྤྱི་ཚོགས་ནང་ལོགས་ལ་ཡོད་བཞིན་པའི་ཁྱིམ་སྐྱོང་མཁན་གྱི་ཨ་མ་གཅིག་ནས་འབད་བརྩོན་གནང་བའི་བརྒྱུད་བྱས་ཙང་དམིགས་བསལ་གྱི་མཚན་སྙན་ཆེན་པོ་དེ་འདྲ་ཅིག་ཆགས་པ་རེད་ཁོ་རང་གི་སྐུ་ཟླ་དེ་ཡང་སྐུ་ཚེ་མ་ཟིན་པའི་རྗེས་ལ་ཡིན་པས་ན་སྐུ་ངལ་མང་པོ་ཅིག་བྱུང་གནང་ཡོད་ར་བུ་ཕྲུག་གསོ་སྐྱོང་དང་འདི་གའི་ཐོག་ལ་དེ་དང་མཉམ་དུ་ལ་ཁོ་རང་གིས་མུ་མཐུད་བྱས་ཅིག་གིས་གསན་བསམ་སློབ་གཉེར་གནང་ཡ་དེ།

ད་བྱང་ཆུབ་སེམས་ཀྱི་ད་སྡོམ་པ་ལེན་ཡ་དང་དེ་ནས་དགེ་བསྙེན་གྱི་སྡོམ་པ་བཞེས་བྱས། དེ་བཞིན་མོ་རང་ང་ཚོ་རྒྱུ་རིགས་གཅིག་འདི་བཙུན་མ་ཟེར་ད་བཙུན་མ་ད་མ་རེད་ད་དགེ་བསྙེན་གྱི་སྡོམ་པ་མ་གཏོགས་ད་དགེ་ཚུལ་མ་ཕ་ཆེ་མ་རེད་དེ་ད་དགེ་བསྙེན་གྱི་སྡོམ་པ་བཞེས་དེ་བཞིན་དུ་བ། དེ་བཞིན་དེ་ནས་ཡང་ཕ་དམ་པ་སངས་རྒྱས་ཀྱི་མདུན་ནས་ཡང་སྐབས་དེ་ད་ཆོས་ཁྲིད་མང་པོ་གསན་དེ་བཞིན་གང་ལྟར་ཀྱང། དཀར་མཛེས་ཐོག་མཐའ་བར་གསུམ་ཆ་ཚང་བ་དེ་ད་མོ་རང་ཉིད་ནས་གསན་བསམ་རོགས་གཉིས་དང་དེ་ནས་ཆོས་ལུགས་འོང་བ་དང་ང་ཚོ་ཆོས་ལུགས་གསལ་སྟོན་གཉིས་ཀྱི་ཆ་བྱུང་ཡང་དེང་སང་ལྷོ་ཕྱོགས་ན་མ་ཡིན་ད་དང་ད་འགྲོ་གི་མ་ཡིན་པ་ཕ་ཤུལ་གྱི་སྟེང་ནས་གཅིག་ཤེས་པ་ཙམ་མ་ཡིན་པ་ཤེས་པ་དེ་ལ་ཞི་ལབ་དགོས་དགོས་ཇི་ལྟར་ཟེར་ན་གཅིག་དགོས་དེ་དཔེར་ན་ད་མདོ་ཡིན་ན་ལུང་དང་ཁྲིད་དགོས་པ་དང་དབང་ཡིན་ན་ད་གསང་སྔགས་སྐོར་ཅིག་ཡིན་ན

མཁས་པ་དང། ད་ལྟ་གོང་ལ་ང་ཚོ་བཀའ་མོལ་བྱུང་སོང་རྩོད་པ་གནང་བྱས་བྱས་ཕམ་ཉེས་ཕམ་པ་དང་དེ་འདྲ་གི་གནས་ཚུལ་ཅིག་བྱུང་ཡོང་ལ། ཨ་ནི་ཡང་དེ་ག་ནང་བཞིན་གྱི་ཨ་ནི་གཅོད་ཀྱི་ཐོག་ལ་ད་མུ་མཐུད་སློབ་གཉེར་གནང་མཁན་ནི་མང་པོ་ཅིག་བྱུང་ཡོང་ད་ལྷོ་ཁ་ཟངས་དཀར་མཁར་དམར་དེ་ཡིན་པའི་ན་ཁོ་རང་ད་མཚན་སྙན་བོད་ཀྱི་ས་ཆ་ཚང་མའི་ནང་ལོག་ལ། ཡོངས་སུ་གྲགས་ཡ་གི། གནས་སྟངས་དེ་ལས་ཁོ་རང་གི་སློབ་མ་མང་པོ་ཅིག་གི་གསོ་སྐྱོང་གནང་བའི་ཁྲོད་ནས་རིམ་པས་ད་སྐབས་དེ་དུས་ལྷོ་ཁ་ཟངས་རི་མཁར་དམར་ལ་ཡོད་པའི་སྐབས་ལ་མཚན་སྙན་གྲགས་པ་ཅིག་ཆགས་ཀྱི་ཡོད་རེད། དང་རོ་དེ་ནི་ད་ཟངས་རི་མཁར་དམར་ཟེར་ཡ་དེ། ཐན་ཏོང་མོ་རང་དེ་ལ་ད་ཕེབས་དེ་ལ་སྐུ་ཉམས་ལེན་རང་མང་པོ་གནང་ཡོད་ས་རེད། དེ་ལ་ཀྱི་ཀྱི་ཉམས་ལེན་མང་པོ་གནང་ཡོད་ས་རེད་ཐ་མ་དེ་གང་ལྟར་ཀྱང་ངས་གོང་དུ་ཞུས་པ་ནང་བཞིན་དུ་ད་ཁོ་རང་སྐུ་ཚེ་གྲོགས་ཀྱི་བླ་མ་ད་ཉེ་གྲགས་ཅིག་སེམས།

གཙོ་བོ་ལུང་བསྟན་གནང་ནས་ད་ཟངས་རི་མཁར་དམར་ཚེ་འདི་ཁྱེད་རང་གི་གདན་ས་གཙོ་བོ་བྱས་པ་ཡིན་ན། ད་འདི་ཆ་སྐྱོང་ད་དེ་བསྟན་པ་དང་འགྲོ་བ་ལ་ཕན་ཐོགས་ཆེན་པོ་ཡོང་གི་རེད་གསུངས་ལུང་བསྟན་གནང། དེ་ལུང་བསྟན་གནང་བ་དེ་གཞི་གཅིག་བཏང་ནས་ད་གཞི་ནས་ད་དེ་གྱིས་འདུག་ད་ཟངས་རི་མཁར་དམར་ཚེ་འདི་གདན་ས་གཙོ་བོ་བྱས་དེ་ནས་ད་བསྟན་ཁྱེད་རང་གཙོ་བོ་དེ་ཟང་དེ་ནས་ད་ད་གོང་དུ་རང་ལ་གསུངས་པ་ནང་བཞིན་སློབ་མ་མང་པོ། ད་སློབ་མ་མང་པོ་ཞིག་སྐྱོང་བ་རེད་ད་སློབ་མ་མང་པོ་བསྐྱངས་དེ་གཞི་ནས་ད་བྱེད་ས་མ་བྱེད་ན་ད་མོ་རང་གི་སློབ་སྦྱོང་བྱེད་པ་དང་དེ་ནས་བླ་མ་ངའི་འདི་ནས་གསན་པ་དང་དེ་ནས

ཆོས་བརྒྱུད་རིས་མེད་ལ་ཤུ་བོ་སྐུ་རྒྱ་ཆེན་པོ་གནང། ད་ཆ་བའི་མགོ་དེ་དེ་ནས་བཙུགས་འདུག་ཨ་དེ་གཅིག་རེད། དེ་སྐབས་དེ་ད་ང་ཚོ་ག་པར་ཡིན་ན་དེ་རེད་པས་ན་ད་དེ་སྔ་མི་རྒྱུད་ཀྱི་སྐུ་ལྟ་བ་གཙོ་བོ་བསམ་བློ་བཏང་ནས་ད་གཞུང་ལུགས་བཏང་ནས་ལྟ་བ་གྲུབ་མཐའ་དེ་ཧྲུའུ་ཤེས་འོང་དེ་དེ་ལ་འདོད་པ་ཡོད་མཁན་དང་མེད་མཁན་མང་པོ་ཡོང་གི་རེད་ལྷག་པར་དུ་ད་རང་བ་ལ་བྱེད་ཀྱི་རེད་དེ་སྐབས་དེ་ང་ཚོ་དུས་རབས་བཅུ་གཅིག་པ་དང་བཅུ་གཉིས་པའི་བར་དེ་དེ་རེད་ད་དེ་ཡིན་དེ་དེ་སྐབས་དེ་བོད་ལ།

དེ་ནས་ད་དྲུ་མ་ཡི་གང་ཟག་ཧ་ཅང་མང་པོ་ཡོད་པ་རེད་དེ་གཅིག་དེ་ད་མ་གཅིག་ད་ལབ་ཀྱི་སྒྲོན་མ་གི་དེ་འདྲའི་སྐུ་གྲུབ་མཐའ་ཟེར་ན་འདྲ། ད་ཉམས་ལེན་གྱི་ཞག་ཐོག་མི་འདྲ་བ་ཟེར་ན་འདྲ་དེ་འདྲའི་སྟོང་ཡོད་དེ། དེ་ལ་གྱི་ཁས་ལེན་བྱེད་མ་ཐུབ་ནས་རྩོད་པ་བྱེད་མཁན་མང་པོ་ཞིག་དབུས་སྔོན་དུ་ཨ་ད་རྩོད་པ་བྱེད་པ་རྩོད་པ་བརྒྱབ་དེ། ད་གིན་ད་མོ་རུ་གོང་དུ་ཞུས་པ་ནང་བཞིན་མོ་རང་རྩོད་པའི

དེ་ཚོ་རྩོམ་གྱི་ཕ་མེས་ཀྱིས་ནི་ད་ད་ཕ་ལ་མ་བསྟན་དེ་ཚོ་འདི་ནས་ཁྱུ་ཞུས་དེ་རྗེས་དེ་ནས་གཞི་ནས་ད་དེ་ནས་ད་གོ་དེ་སྐབས་དེ་ད་རིན་པོ་ཆེ་མེ་ད་མ་ཅིག་ལབ་ཀྱི་སྒྲོན་མ་གི་གནས་སྟངས་དེ་མ་འདྲ་བ་འགྲོ་ཞུ་བོ་ཆགས་ཡོད་ས་རེད་གནང་ལ། ལགས་སོ་ལགས་སོ་བྱས་ཙང་གི་ད་ལྟ་གོང་ལ་བཀའ་མོལ་བྱུང་བ་ནང་བཞིན་གྱི་མ་ཅིག་ལབ་སྒྲོན་ལ་ཡིན་པའི་ན་སྲས་དང་སྲས་མོ་ཁ་ཅིག་གི་བྱུང་ཡོག་རེད་དེའི་ནང་ལོག་ནས་སྲས་ཆུང་ང་དེ་ནི་ཕ་དམ་པ་སངས་རྒྱས་ཀྱི་སྐུ་མདུན་ནས་རབ་ཏུ་བྱུང་ཡོག་རེད་ལ་ཕ་དམ་པ་སངས་རྒྱས

དེ་ཡིས་ཟངས་རི་མཁར་དམར་ལ་གདན་འདྲེན་ཞུས། ཟངས་རི་མཁར་དམར་ལ་གདན་འདྲེན་ཞུས་ནས། ད་མོ་རང་གི་སྲས། ད་གྲུབ་ཆེན། དེ་ད་དེ་རི་བཞི་ནས་ད་ཕ་དམ་པ་གི་སྐུ་མདུན་ནས་ཁོ་རབ་ཏུ་བྱུང་བ་རེད། རབ་ཏུ་ཞར་དུ་བྱུང་བའི་ཆོས་མིང་ལ། ད་ཐོད་སྨྱོན་བསམ་གྲུབ་ད་ཧོ་ཟེར་ནས་བཏུད་ཅིག། ད་ད་མ་གང་སྟེར་ཞང་བཏུད་ཅིག་དེ། ད་མོ་རང་གི་སྲས། དེ་རབ་ཏུ་བྱུང་མཁན་ད། ཆོས་མིང་ལ་ཐོད་སྨྱོན་བསམ་གྲུབ་ཟེར་དེ་བྱས་ནས། དེ་ཆགས་འགྲོ་འདྲ་ད་མོ་རང་གི་གུ་བགྱིས་པ། གུ་ད་མདོ་རྒྱུད་གཞུང་གི་ཆ་ཚང་གི་མན་ངག།

གཉིས་པ་དེ་གཅིག་ད་གོང་ནས་ཞུས་པ་ནང་བཞིན་མ་གཅིག་ཟེར་དེ་མ་གཅིག་ཟེར་མ་མ་ཟེར་དེ་དེ་གཅིག་རེད། དེ་ནས་གཞན་པ་གཅིག་དེ་དེ་ནས་ཕ་ཕ་ཟེར་ཕ་དམ་པ་ཟེར་དེ་གཅིག་རེད། ད་གཅིག་མཚན་དངོས་ནི་དེ་དམ་པ་སངས་རྒྱས་ཟེར་ཕ་དམ་པ་སངས་རྒྱས་ཟེར་ད་རྒྱབ་དགོས་པའི་རྒྱུ་མཚན་གཙོ་བོ་དེ། ད་གོང་དུ་ཞུས་པ་ནང་བཞིན་དུ་ད་ཐོད་སྨྱོན་བསམ་གྲུབ་དེ་རྩ་བའི་ཕ་དམ་པ་དང་སྐུ་འབྲུག་ཡུལ་གྱི་ཚོགས་ཀྱི་ནང་ད་མང་པོ་ཡིན་ས་མ་རེད་དེ་ཡིན་ནའང་ད་གཙོ་བོ་བླ་མ་དང་སློབ་མའི་འབྲེལ་བ་གི་སྟེང་ནས་དཔེ་འདི་འདུག་ད་དེ་ཕ་དང་དམ་ཚིག་གི་སྐུ་ཐུགས་མ་མ་ཡིན་པ་གཅིག་ཡིན་པ་ཡིན་དུས། ད་ཕ་དམ་པ་སངས་རྒྱས་གོམ་པ་དུ་བའི་རྗེས་ནས་དེ། གར་ཆ་ད་ཐོད་སྨྱོན་བསམ་གྲུབ་རེད་དཔེ་ཡིན་འདི་བཞིན་ད་དེ་ཚེ་ནའང་སྣང། དེ་རྗེས་དེ་ད། ཁོ་རང་གི་ད་ཕ་དམ་པ་ལ་ད་འདི་ངའི་ཕ་ཡིན་ཟེར་ནས་ཕ་ཟེར་ཏེ་ཁྱེད་དང་ང་ཚོ། ལུས་བསྐྱེད་པའི་ཕ། ཁོ་ཤ་ཁྲག་གི་འབྲེལ་བ་སྟེང་ནས་ཕ་བུ་དང་དེ་ནས་བླ་མ་དང་སློབ་མའི་སྟེང་ནས་ཕ་བུ་ཟེར་འབྲེལ་བ་ཡོད་པ་སྐབས་འདི་ད་གཙོ་བོ། ད་བླ་མ་དང་སློབ་མའི་འབྲེལ་བ་དེ་ཕ་དེ་རེད་ངའི་ཕ་ཡིན་ཟེར་ནས་དེ་ནས་ཕ་དམ་པ་ཟེར་འོང་དེ། ད་ལྟའི་སྲས་ཀྱི་ད་འབོད་སྟངས་ཀྱི་སྲོལ་གཅིག་ནང་འདྲ་དེ་ང་ཚོ་བོད་སྤྱི་ཚོགས་ལ་ཆགས་ནས་བོད་པ་ཆ་ཚང་གི་ཕ་ཕ་ཕ་དམ་པ་ཟེར་ནས་ད་དམ་པ་གི་གོང་ལ་ཕ་རྒྱག་ཡ་གི་སྲོལ་དེ་བྱུང་བ་རེད་ཟེར་དེ་ཡང་གཅིག་ད་གནས་སྟངས་མ་འདྲ་བ་འགྲོ་གཅིག་འདུག་ད་ཡིན་རྒྱུ་ན་ཁོ་རྟ་མིག་སེར་མ་འགྲོ་གཅིག་ར་ཕ་ངའི་དགུང་ལོ་ཆུ་ཡར་བྱུག་དང་མ་ཟེར་ཡ་དང་ཕ་ཟེར་ཡ་དང་དེ་རིགས་དེ་དེ་བྱས་ནས་ང་ཚོ་ད་བོད་པ་གི་ལོ་རྒྱུས་ཐོག་ལ་ད་དམ་པ་སངས་རྒྱས་ཟེར་ནས་འབྲི་མཁན་གཅིག་དང་རྒྱ་གར་དམ་པ་སངས་རྒྱས་ཟེར་ནས་འབྲི་མཁན་གཅིག་དང་དེ་ནས་ཕ་དམ་པ་སངས་རྒྱས་ནས་འབྲི་མཁན་གཅིག་ཕ་དམ་པ་སངས་རྒྱས་ཟེར་ནས་འབྲི་མཁན་དེ་ཚོ་སྲས་གྲུབ་ཆེན་ཟེར་ནའང་འདྲ། དེ་ནས་ཐོད་སྨྱོན་བསམ་གྲུབ་བུ། ད་འབོད་སྟངས་བུ། ཏི་ལེ་འདུལ་ཟེར་ནའང་འདྲ། ཏི། ད་འབོད་སྲོལ་དེ་བོད་སྤྱི་ཚོགས་ཡོངས་ལ། ཀུ། ད་ཁྱབ་སོང་བའི་མི་ཐང་རོ། དེ་འདྲའི་གཅིག་རེད། དེ་བྱས། དེ་ནས་ཐ་མ། ད་ཐ་མ་དེ། ད། དེ་མ་གཅིག་ལབ་སྒྲོན་བུ། ད་སྐུ་ཚེའི་སྨད་དེ་ལ་གཙོ་བོ་འདི་བྱས། གཙོ་བོ་སྒྲུབ་པ་ཉམས་ལེན། གཙོ་བོ་མོ་རང་གི་སྒོམ་སྒྲུབ་བྱས་ཡ་དང། དེ་ནས་ད་གོང་དུ་རང་བ་ལ་སོང་བ་ན་བྱས། ཁོ་རང་གཅོད་ལུགས་གི། མན་ངག་དམ་པ་སྟེ།

ད་དྲིལ་བསྒྲགས་ཧྲུག་ཤིང་ཡོང་བའི་ནི་སྟངས་རོགས་གཅིག་དེ་རེད་དེ། དེ་ཡང་གནས་ཚུལ་གཅིག་རེད། དེ་ནས་གཞན་པ་གཅིག་དེ་གོང་དུ་རང་ག་ལ་སོང་བས་གཅིག་དེ་རེད་ད། མ་གཅིག་ལབ་ཀྱི་སྒྲོན་མ་གི་རྗེས་འཇུག་སློབ་མ་ཚོ་ཚོ་ལ་ཐུན་མོང་མ་ཡིན་པའི་ཁྱད་ཆོས་ག་རེ་ཡོད་རེད་སོང་བས་དེ་རེད་ད། དེ་མ་འདྲ་བ་ན་གཅིག་དེ་ཡིན་ས་རེད་སྤྱི་ལ་ང་ཚོ། མང་ཆེ་བས་དེ་བྱེད་ཀྱི་འདུག་དཔེར་ན། ད་ཆོས་བརྒྱུད་རིས་མེད། ད་དགོན་པ་ཁག་མང་ཆེ་བས་དཔེར་ན་རྗེ་རིན་པོ་ཆེ་ན་ཐེངས་དང་པོ་གནས་ངེས་མེད་ཀྱི་ཕེབས་ཀྱི་ཡོད་རེད་མཚམས་གཅིག་ལ། ད་དགུང་ལོ་བགྲེས་པོ་ཆགས་པ་དེ་དགའ་ལྡན་དགོན་པ་བྱ་བ་དེ་ནས་གདན་ས་གཅིག་བཟུང་དེ་ནས། ད་སློབ་མ་དེ་ཚོས་ག་ས་ག་ལ་དགོན་པ་བྱ་བ་ད་གྲྭ་ཚང་བ་གཞི་བཟུང་བའི་སྟེང་ནས། ད་དགོན་པ་དང་གྲྭ་ཚང་མང་པོ་བྱ་བ་དགོན་པ་དང་གྲྭ་ཚང་དེ་ཚོ་གཞི་བཟུང་བའི་སྟེང་ནས་མདོ་ཕྱོགས་དང། ད་དཔེར་ན་རྗེ་རིན་པོ་ཆེ་ནས་མར་བརྒྱུད་པའི་ད་དགེ་ལྡན་པའི་ད་རང་ལུགས་ད་མདོ་ཕྱོགས་དང་སྔགས་ཕྱོགས་ཆ་ཚང་སྤེལ་ཡོང་བ་རེད་དེ་གཅིག་རེད། ཡིན་ནའང་དཔེར་ན་མ་གཅིག་ལབ་ཀྱི་སྒྲོན་མ་གི་བརྒྱུད་པ་དེ་དེ་འདྲས་མ་ཡིན་པ། གདན་ས་དམིགས་བསལ་བ་གཅིག་དང་དགོན་པ་ཟེར་ནས་དེ་ནས་མང་བ་མེད། རྗེས་འཇུག་གི་སློབ་མ་དེ་ཚོ་གཙོ་བོ། ད་རི་ཁྲོད་དང་དེ་ནས་དུར་ཁྲོད་དང་དེ་ནས་ས་གཉན་ས་དང་གནས་མ་འདྲ་བ་དང་དེ་ཚོ་ལ་ཕེབས་ནས། གཙོ་བོ་ཀར་སེ་བ་དང། དབེན་པ་རྐྱང་རྐྱང་དང་གནས་ངེས་མེད་འགྲིམས་ནས། ད་དགེ་བ་སོ་སོ་གི་ཉམས་ལེན་དང་དེ་ནས་སྦྱིན་པའི་བསྟི་མ་དང། ད་དགོན་པ་དང་གཅིག། རྟེན་གཞི་རྟེན་གཞི་བརྟན་པོ་དང་དམིགས་བསལ་བ་མེད་པ་དེ།

ད་གདན་ས་ཟེར་ན་ད་དེ་ལ་གོས་ཆེན་ནོག་བཙུགས་སོང་ད་མོ་རང་གི་དེ་ལ་སྤྱི་ཚུགས་སློབ་མ་མང་པོ་ཞེ་པོ་བྱུང་འདུག་ད་དེ་རེད། ད་དེ་ལ་སྤྱིར་བཏང་སློབ་མ་མོ་རྐྱང་པ་མ་ཡིན་པ་སྤྱིར་བཏང་ད་སློབ་མ་ཕོ་མོ་ད་རིས་མེད་འདྲ་ཡིན་ས་རེད་དཔེར་ན། ད་སློབ་མ་གྲུབ་ཐོབ་ཕོ་མོ་ད་ཉི་ཤུ་རྩ་གཅིག་ཟེར་གཅིག་དང་དེ་ནས་སྲས་མོ་གྲུབ་ཐོབ་བཅོ་བརྒྱད་ཟེར་གཅིག་དེ་གཅིག་སློབ་མ་ཁོ་ཁ་ཐོང་ཁོ་གྲོག་ཐོང་མ་འདྲ་བ་མང་པོ་ཞེ་པོ་ཡོང་འདུག་ད་རེད་ན་ད་མོ་གཅོད་ཟེར་དགོས་རྒྱུ་མཚན་ད་གཙོ་བོ་བརྒྱུད་པ་འཛིན་མཁན་གྱི་སློབ་མ་གི་ཆ་ནས་ཡིན་གྱི་རེད་གཅིག་དེ་རེད། དེ་ནས་གཉིས་པའི་དེ་ཡིས་ཇི་ལྟར་ང་ཚོ་གཅོད་དེ་ལ་ཕོ་གཅོད་དང་མོ་གཅོད་ཟེར་ནས་གཉིས་ཡོང་གི་འདུག་ད་གཅོད་དེ་ལ་ཇི་ལྟར་ད་ཕོ་གཅོད་དང་མོ་གཅོད་ཟེར་ནས་རིགས་མ་འདྲ་བ་གཉིས་བྱས་དེ་ནས་ཕོ་གཅོད་གི་བརྒྱུད་འཛིན་བཞི་ནི་དེ་འདྲའི་བརྟན་པོ་ནང་གནས་ཐུབ་ཡོད་ས་མ་རེད་ད་གནས་མ་ཐུབ་དགོས་པའི་རྒྱུ་མཚན་གཙོ་བོ་དེ་ད་བརྒྱུད་འཛིན་གྱི་སློབ་མ་གི་ཁྱད་པར་ཅུང་ཨ་མ་འབའ་དེ་ནས་གཅོད་ཁོ་རང་གི་ཤེས་རིག་གི་ཆ་ནས་མ་འདྲ་བའི་ཁྱད་པར་གཅིག་ཡོད་ས་རེད་དཔེར་ན་ཕོ་གཅོད་རིགས་དེ་མང་ཆེ་བས

ད་ཆོས་སྐོར་མང་པོ་གསུངས་པ་རེད་དེ་ཆོས་སྐོར་གསུངས་པའི་སྐབས་དེ་ལ། དེ་ཆོས་སྐོར་ཁྲོད་ནས་གཅིག་ག་རེ་ཡོད་རེད་ཟེར་ན་དཔེར་ན་ད་ཁྲོས་ནག་གི་བྱིན་རླབས་ཟེར་ཡ་གཅིག་དང་དེ་ནས་གཅོད་སྐོར་ད་མན་ངག་ཟེར། དེ་ནས་ཆོས་སྐོར་མ་འདྲ་བ་གཉིས་ཡོད་དེ་ཆུ་ཁུག་དེ་བརྗིད་ནས། ད་གཅོད་ལུགས་ཀྱི་ཆོས་སྐོར་དེ་བརྒྱུད་ནས་ད་དབེན་ས་ད་རྒྱལ་བ་དབེན་ས་པ་ནས་མར་བརྒྱུད་ནས་ཁོ་བརྒྱུད་པ་གཅིག་ཡོད་རེད་དེ་བརྒྱུད་པ་དེ་ལ་བརྒྱུད་ནས་དབེན་ས་ད་དབེན་ས་ནས་བརྒྱུད་པའི་བརྒྱུད་པ་དེ་གཅིག་དང་དེ་ནས། ད་མ་གཅིག་ལབ་སྒྲོན་དང་དེ་ནས་མར་རིམ་པས་རིམ་པས།

ཀྱི་མ་གཅིག་ལབ་ཀྱི་སྒྲོན་མ་དེ་ད་གཙོ་བོ་ཆོས་ཀྱི་བྱིན་རླབས་སྟེང་ནས་ཡིན་གྱི་རེད་ད། ད་གསོ་རིག་གི་ལག་མཐའ་སྟེང་ནས་ཡིན་གྱི་རེད་ཆོས་ཀྱི་བྱིན་རླབས་སྟེང་ནས་ཡིན་གྱི་རེད་གང་ལྟར་ཀྱང། ད་གནའ་སྔ་མོ་ཁུ་ད་མཛེ་ནད་ཅན་དེ་འདྲའི་མང་པོ་བཅོས་བཅོས་པ་ཙམ་མིན་པ་བཅུ་བཞི་ནི་ཡང་དུ་ཟོ་ཀུན་པོ་ཆུས་ཁ་ཆུ་ཆུ་ལག་ཁུ་དུ་ཟོ་ཀུན་པོ་སྐྱོན་མེད་ད་རྗེས་སུ་བཟང་ཆུས་ཆུས་སོང་དེ་པ་དེ། དེ་དང་དེའི་ཚོམས་པ་སློབ་མ་ད་དཔེ་འདི་འདུག་དཔེ་རྒྱ་ཆེན་པོ་འདུག་ཞིམ་པོ་རེད་འདུག་བླངས་ལ། ལོངས་ལོངས་སུ་ཞུས་ཙང་གི། ད་དེ་དག་ནང་བཞིན། མ་གཅིག་ལབ་སྒྲོན་གྱི་མཚན་སྙན་དེ་གྲགས་ཆེན་པོ་གཅིག་བྱུང་ཡོད་ལ་རྒྱ་གར་ནས་ཆེད་མངགས་ཡང་མཁས་པ་ཁ་ཤས་དང། མ་གཅིག་ལབ་སྒྲོན་གྱི་ཕི་ཀའི་ཅག་བྱེད་ཅེས་ནི་རྩོད་པ། གནང་གར་ཕེབས་ཡག་དེ་འདྲས་བྱུང་ཡོད་ལ་མ་གཅིག་གིས་ད་རྩོད་པ་དེ་ནི་ཕམ་པའི་རྗེས་ལ་ཡིན་པས་ན། གཅོད་ཀྱི་ཆོས་སྐོར་དེ་རྒྱ་གར་ལ་གདན་དྲངས་ནས་དར་སྤེལ་མཛད་པ་ཞེས་བྱས་ཡོད་རེད་ད་ག་ནང་བཞིན་བལ་ཡུལ་ལ་ཡིན་ནའི་ཨེ་ཞི་བྱེད་གཅོད་ཀྱི་ད་གདམས་ངག་གི་ཆོས་སྐོར་དེ་ཁྱབ་སྤེལ་བྱུང་ཡོད་པའི་སྐོར་ཅིག་ཡོད་དུས། ནི་འདི་རྒན་ལགས་ཡང་གཙོ་བོ་དེ་ཅིག་རྒྱ་གར་ནས་ཆེད་མངགས་བོད་ལ་ཕེབས་མཁན་ད་མི་གཅིག་གིས། མི་ཁ་ཤས་ཀྱིས་བཅད་སོང་བྱ་ཡང་མང་ཉུང་གི་ག་ཟེར་ཞིག་ཆགས་ཡོད་ན་ད། དུས་ད་ལྟ་བར་ལ་ཡང་ཁྱབ་པའི་རི་ཁ་འདི་ཡོད་ན་ད། རྒྱ་གར་དང་བལ་ཡུལ་ན་ལོ། ལགས་ལ་སོང་ན་ན་སོང། རྩ་བའི་ད་གོང་དུ་ཞུས་ཡོད་རྩ་བའི། ད་དེ་སྐབས་དེ་མ་གཅིག་ལབ་ཀྱི་སྒྲོལ་མའི་སྐབས་དེ་ལ་བོད་ལ་ཆོས་ལུགས་དང་གྲུབ་མཐའ་ཧ་ཅང་གི་ཆེ་སོ་ཤུགས་ཆེན་པོ་དར་བ་ཟེར་ན་ད་དེ་སྐབས་ནོར་རེད། ཡིན་ནའང་ད་མ་གཅིག་ལབ་ཀྱི་སྒྲོལ་མའི་གཅོད་ཀྱི་ད་ཆོས་ལུགས་གི་གདམས་པ་དེ། ཁོ་བོས་ཁྱབ་སྤེལ་གནང་གནང་བའི་སྐབས་དེ་ལ། མཐོ་དཔོན་པོ་དང་དེ་ནས། ཀྱི། རྒྱལ་རིགས་མ་མ་དང་ཐ་མ་སྤྲང། སྤྲང་པོ་དེ། ཁོ་སྤྱི་ཚོགས་ལ་ལ་ག་རེ་ཟེར་བ་དང་སྤྱི་ཚོགས་ཀྱི་མཐོ་དམའ་བར་གསུམ་ལ་ཁོ་དར་ཁྱབ་འགྲོ་ཤུགས་ཆེན་པོ་ཞིག་འདུག་པ་དང་བོད་པའི་སྤྱི་ཚོགས་ནང་ཞི་བའི་དར་ཁྱབ་ཆེན་པོ་ཞིག་འདུག་བ་དེ་གཅིག་རེད། ད་དེ་འདྲའི་གནས་སྟངས་སྟེང་ནས་ཀྱི་གང་ལྟར་ཡང་ཐ་མ་དེ་ཧ་ཅང་གི་མཚན་སྙན་ཆེན་པོ་ཆགས་མཚན་སྙན་དེ་བོད་པའི་སྤྱི་ཚོགས་ཀྱི་ར་བ་དེ་རིགས་བརྒལ་ནས། ད་རྒྱ་གར་དང་བལ་ཡུལ་ད་དེ་ཚོ་ལ་བལ། བ་མཚན་སྙན་ཟེར་ན་འདྲ། ཧ་ཅང་གི་ཁྱབ་ཆེན་པོ་ཆགས་འོང་དུས།

རྩ་བའི་བོད་ལ་དར་བའི་ད་སངས་རྒྱས་ཀྱི་བསྟན་པ་དེ་རྒྱ་གར་ནས་མར་བྱུང་བ་རེད། ད་རྒྱ་གར་ནས་ད་བྱུང་བ་རེད། ཡིན་ནའང་ད་རྒྱ་གར་ནས་བོད་ལ་སངས་རྒྱས་བསྟན་པ་དར་བ་རེད། ཡང་བསྐྱར་བོད་ནས་ཆོས་རྒྱུད་མི་གསལ་བ་ཅིག་རྒྱ་གར་ལ་དར་བ་དེ། ཀྱི། ག་རེ་ཟེར་མ་གཅིག་ལབ་ཀྱི་སྒྲོལ་མ་གི་ཆོས་རྒྱུད་ད་ཆོས་སྐོར་ཟེར་ན་འདྲ་རེད་ཟེར་ནས་དེ་སྐབས་དེ་ལ། དར་བ་དེ་རྒྱ་གར་ནས་མཁས་པ་མར་ཡོང་བོད་ལ་ཆོས་གསུངས་པ་དེ་བས་མ་གཏོགས་བོད་པའི་མཁས་པ་རྒྱ་གར་ལ་ཕེབས་པ་དང་བོད་པའི་མཁས་པས་བརྩམས་པའི་གཞུང་ལུགས་དེ། རྒྱ་གར་མཁས་པས་དོ་སྣང་བྱས་པ་དང་དེ་ནི་བོད་པའི་མཁས་པས་ཀྱིས་ད་སྲོལ་བཏོད་པའི།

བཙུན་དགོན་ཞེས་བྱས་འདུག་ས་ཡོད་དུས་ནི་ཤུག་གསེབ་བཙུན་དགོན་ནང་ལོགས་ལ་ད་ཞི་བྱེད་གཅོད་ལུགས་འདི་སྦས་ཏེ་ད་ལྟ་བར་ལ་མུ་མཐུད་གནས་བསྡད་པ་ཞེས་བྱས་གསུང་གི་བྱས་ཙང་འདི་ཅིག་ཉམས་ལེན། འདུག་ས་མུ་མཐུད་ཅེས་བྱའི་གནས་ཐུབ་ཡག་འདི་གནད་འགག་གཙོ་བོར་འདི་ཡང་རྒན་ལགས་ཀྱིས་འདིའི་ཐོག་ནས་ཡང་འདི་ཅིག་ངོ་སྤྲོད་གནང་རོགས་གནང་ད་མ་ཅིག་ལབ་སྒྲོན་གྱི་དེ་ནང་བཞིན་མཛད་པའི་ཡང་གསུང་རྩོམ་ཡིན་ནའི་ལས་ཁག་ཅིག་ཡོད་དུས་འདི་གའི་ནང་ལོགས་ནས་གཙོ་བོར་འདི་ག་རེ་བྱེད་ཀྱི་ཡོད་ནའི་ཁོ་རང་ད་དགོངས་པ་རྫོགས་པའི་གཅིག་གི་ལོ་ཚིགས་དེ་ཡིན་པས་ན་དགོང་ལོ་ནི་དགུ་བཅུ་གོ་གྲངས་ཟེར་ཅེས་གསུངས་ཀྱི་ལ་ད་འཁྲུངས་ལོ་དང་འདས་ལོའི་ལོ་ཚིགས་འདི་ད་བཤད་པ་མ་འདྲ་མང་པོ་གཅིག་གི་ཡོང་གི་འདུག་ག་བྱས་ཙང། ཡོངས་ཁྱབ་ཀྱི་འདི་ནང་ལོགས་ལ་གསུངས་ཡག་བྱས་པས་ན་ཆིག་སྟོང་བརྒྱ་དང་སུམ་ཅུ་ཐམ་པ་ཡང་ན་སུམ་ཅུ་སོ་གཅིག་འདིའི་བར་ལོགས་ལ་ཨ་ནི་དགོངས་པ་རྫོགས་པ་ཟེར་ཅེས་འདུག་ཨ་ནི་འདི་ག་གི་ཐོག་ནས་ད་རྒན་ལགས་ནི་ཅིག་གི་བོད་ཀྱི་ནི་བུད་མེད་སྙན་གྲགས་ཅན་ཁོ་རང་གི་སྐུ་ཚེའི་ལོ་རྒྱུས་ལ་ང་ཚོས་ད་ད་ལྟ་ཕར་ཅིག་གི་ཕྱིར་དྲན་གྱི་ཐོག་ནས་ནི་མཛད་རྗེས་དེ་གའི་ལ་རྒྱུས་མངའ་ཤེས་རྟོགས་ཞུས་པའི་བརྒྱུད་རིམ་ནང་ལོགས་ལ་ང་རང་ཚོས་ཅིག་གི་སློབ་སྦྱོང་ཞུ་འོས་པ་དང། དེའི་ནང་ལོགས་ནས་གལ་ཆེ་ཤོས་དེ་ག་རེ་ཟེར་ཡོད་ན། ནའང་ད་ལྟའི་ནའང་དེ་དང་པོ་དེ། དེ་མ་གཅིག་ལབ་ཀྱི་སྒྲོལ་མ་གི་གདན་ས་ཟེར་ན་འདྲ་དེང་སང།

ཁྱོད་ད་ཆོས་རྒྱུད་རིས་མེད་མང་པོ་མང་པོ་ཅིག་ལ་མ་ཆ་འདེབས་པ་མ་གཏོགས་ཁོ་རང་གི་ཡང་དཔེར་ན་ད་ནི་རི་བོ་དགེ་ལུགས་པའི་ཆོས་རྒྱུད་རེད་འདི་ཅིག་བགྱིས་ཀྱང་ནི་ཆོས་རྒྱུད་ཟེར་ནས་ཁོ་ད་དམིགས་བསལ་དམིགས་བསལ་ཡོད་དེ་པ་དེ་འདྲའི་ཡང་མེད་དེ་པ་ལོ་གཅིག་འོ་དེ་ནས་བཏང་ནའོ་དེ་ཡིན་ས་རེད་ད་དེ་བྱས་ན་གནད་འགག་ཡོད་ཀྱི་མ་རེད་གཅིག་དེ་བྱས་དེ་ནས་གཉིས་པ་དེ་གསུང་རྩོམ་སྐོར་དེ་རེད་གསུང་རྩོམ་གྱི་དེ་གསུང་རྩོམ་སྤྱིར་བཏང་མང་པོ་ཡོད་ས་རེད་ད་ད་དེ་གསུང་རྩོམ་ཡོངས་གྲགས་ཀྱི་གསུང་རྩོམ་གྱི་དེ་ཆོས་ཚན་མ་འདྲ་བ་བཅུ་ཐམ་པ་ཡིན་ན་ཞིག་བརྩི་གི་ཡོད་པ་རེད་གཅིག་དེ།

ད་བཤད་སྟངས་གཅིག་འདུག་དེ་ཁོ་དེ་རེད། ད་གཞན་པ་གཅིག་དེ་ད་དགོངས་པ་རྫོགས་གནང་བའི་ལོ་དེ་དེ་གསལ་བོ་འགྲོ་ད་ད་ངས་གོང་ནས་ཐེངས་དང་པོ་ཞུ་རྒྱུ་དེ་རེད་སྤྱིར་བཏང་སྐུ་འཁྲུངས་དུས་ཀྱི་ལོ་ཚིགས་དེ་ལ་ངོས་འཛིན་བྱེད་སྟངས་མ་འདྲ་བ་འགྲོ་ཡོད་ས་རེད། ད་དེ་ཡི་ཚེ་དེ་འདྲ་སེ་ན་འདྲ་ད་གཅིག་དེ། ཆིག་སྟོང་བརྒྱ་མེད་སུམ་ཅུ་སོ་གཅིག་ཡི་མི་དེ་ལ་འཁྲུངས་བ་དང་དེ་གཅིག་ན།

ད་ལྟ་ད་དངོས་གནས་ད་མ་གཅིག་ལབ་ཀྱི་སྒྲོན་མ་འདི་རྣམ་ཐར་གི་བཏང་ནས་ང་ཚོ་ད་འདྲ། ད་དེང་སང་ངོ་མ་ད་མི་ཚེ་ནང་འདྲ་ད་མི་རབས་ད་རྗེས་མ་དེ་ཚོ། ང་ཚོ་རྣམ་ཐར་ལོ་རྒྱུས་དེ་ཚོ་བཏང་ནས་ཅེས་ལྐོག་དཔེ་ཚོང་མིའི་ར་དེ་ལྟ་དགོས་ས་སེ་གོ་ནི་ར་ད་དེའི་སྟེང་ནང་གཅིག་དེ། ངས་དངོས་གནས་འདི་བསམ་གི་འདུག་དཔེར་ན། ད་ལུག་དེ་ག་རེ་བསམ་སོང་ཟེར་ན་དཔེར་ན་དེང་སང་ང་ཚོ་ད་བུད་མེད་གི་ཐོབ་ཐང་དང་ཅིག་གི་ཐོབ་ཐང་ཟེར་མང་པོ་ཅིག་བྱེད་དེ་ངས་གཅིག་ཡོད་རེད། ད་རྩ་བའི་ཤེས་པ་དེ་དབུ་ཞྭ་ཚན་པ་ཡིན་གྱི་རེད་ད་ཁོ་ད་ཁོར་ཡུག་ཅིག་དང་གནས་སྟངས་གཅིག་ལ་བརྟེན་ནས་གསུང་གི་ཡོད་ཀྱི་རེད།

ད་གནད་འགག་རུ་ཆེན་པོ་གཅིག་ཡིན་ཅེས་བསམ་གོ་འདུག་གཅིག་དེ་རེད། གཉིས་པ་དེ། ད་ངོ་ནས་རང་ནས་མ་གཅིག་ལབ་ཀྱི་སྒྲོན་མ་འདི་སྐུ་ཚེ་གི་ཐོག་མཐའ་བར་གསུམ་ལ་དཀའ་ངལ་མང་པོ་ཞིག་ལ་འཕྲད་པར་བརྟེན་ན་དཀའ་ངལ་དཀའ་དཀའ་ཚེགས་འཕྲད་པའི་ནས་དཀའ་ངལ་ཆ་ཚང་བ་ལ། སྡུག་བསྔལ་གྱིས་སྡུག་བསྔལ་སྐྱེས་པའི་སྟེང་ནས་ཐ་མ། ད་མོ་རང་གི་རྣམ་དཔྱོད་དང་མོ་རང་གི་བརྩོན་འགྲུས་ཟུང་དུ་འབྲེལ་བའི་སྟེང་ནས་ཐ་མ་ད། ད་བོད་ཁ་བ་གངས་ཅན་རྐྱང་པ་མ་ཡིན་པར་ད། ད་འཛམ་གླིང་ལ།

མཐར་ཨ་ནི་རླབས་ཆེན་གྱི་བུད་མེད་དེ་འདྲ་ཅིག་ཆགས་ཡག་དེ་ད་ལྟའི་དུས་ཚོད་ལ་ཡིན་ནའི་ལས། མི་དཀྱུས་མ་ཅིག་གི་ལྟ་སྟངས་ད་ལྟའི་སྤྱིར་བཏང་གི་འཚོ་བའི་ཐོག་གནས་སྟངས་ཀྱི་ཐོག་ནས་ཏོག་ཙམ་བལྟས་པ་དང་ང་རང་ཚོ་ཡང་ཆོས་ཕྱོགས་མི་སྣ་ངོ་སྤྲོད་ཞུས་པའི་སྐབས་ལ་ཡིན་པས་ན་མཚམས་རེ་ད་གིན་རྒན་ལགས་ཀྱིས་གོང་ལ་གསུངས་སོང་ཡང་ལྷ་སྒྲུང་ལྟ་བུ་ཅིག་གི་ངོ་སྤྲོད་ཞུ་དུས་ཡང་མཚམས་རེ་དེ་གའི་གི་ཐོག་ནས་ཡང་ཡིད་ཆེས་མ་ཐོབ་ཡག་ཅིག་ཡོང་གི་འདུག་ཨ་ད་ཡིན་ནའི་ལས་ད་ལྟའི་སྤྱི་ཚོགས་འདིའི་ནང་ལོགས་ནས་ཕར་ཅིག་བལྟས་པ་ཡིན་ན་དངོས་གནས་ད་ཁོ་རང་རླབས་ཆེན་གྱི་མི་སྣ་དེ་འདྲ་ཅིག་ཆགས་ཡག་འདིའི

ལགས་ལགས། ལགས། ཨ་ད་འདི་ད་རྒན་ལགས། ལེ་ཚན་ད་ག་མཚམས་བཞག་གི་ཡིན་ད་རིང་ང་ཚོའི་ལེ་ཚན་ནང་ལོགས་ལ་རྒན་རི་ད་སེང་གེ་ལགས་ནས་ཨ་ནི་བོད་ཀྱི་ད་བུད་མེད་གྲགས་ཅན་མ་གཅིག་ལབ་ཀྱི་སྒྲོན་མའི་ཨ་ནི་སྐུ་ཚེའི་མཛད་པ་ལོ་རྒྱུས་དེ་གའི་ངོ་སྤྲོད་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་ལ་འགྲོ་བ་ལ་ཐུགས་རྗེ་ཆེ།